སྤྱི་ཟླ་བཅུ་པའི་ཚེས་ཉི་ཤུ་རྩ་གསུམ་ཆགས་འགྲོ་གི་འདུག་ད་ལྟ་ཞོགས་པ་ཆུ་ཚོད་རྒྱ་གར་ཧི་མ་ཅལ་མངའ་སྡེའི་ཞོགས་པ་ཆུ་ཚོད་བཞི་དང་སྐར་མ་ལྔ་བཅུ་ང་ལྔ་རེད་ཤག་རོགས་ད་རིང་འགྲོ་ཆ་བཞག་པ་ཡིན་ན་ངའི་ག་ཅིག་སྐྱེས་སྐར་ཆགས་འགྲོ་གི་རེད་ངའི་ག་ཅིག Birthday སོང་ཙང་རྣམ་པ་ཚོ་མཉམ་དུ་ཁྱུག་ཅིག།

སོ་བཞི་གསུམ་སོ་ལྔ་སླེབས་ཀྱི་རེད་ད་ཇི་འདྲ། དེའི་གི་སྐྱེས་སྐར་དེ་ཚར་བ་ཡིན་ན་ལོ་སུམ་ཅུ་སོ་ལྔ་ཆགས་འགྲོ་གི་རེད་ད་ལོ་སུམ་ཅུ་སོ་ལྔ་ངེད་ཀྱིས་འདུག་སེ་བྱས་ནི་མར་ཕུད་ཚར་རེད། ད་ད་ལྟ་དེའི་གི་རྗེས་ལ་ལོ་ག་ཚོད་དེ་ཡང་ལྷག་ཡོད་རེད། བྱས་ཙང་ད་ལྟ་དུས་དེང་སང་དུས་ཚོད་ཀྱི་མི་གི་ཚད་གཞི་འདྲ་བོ་ཅིག་བལྟ་བ་ཡིན་ན། ལོ་དྲུག་ཅུ་ནས་བརྒྱད་ཅུ་ཡན་ཡོད་པ་འདུག་རེད་དོ། ད་ལོ་བརྒྱད་ཅུ་དེ་ནས་བཞི་བར།

ཅིག་གི་ལས་ཀ་ཡིན་ནི་རེད་ཨ་ནི་སོ་སོ་མི་སོ་སོའི་དཀའ་ངལ་ཡིན་ནི་རེད་ད་ག་རེ་ཡིན་ནི་ཅིག་གི་ང་ཚོས་ཀྱི་ཉི་མ་སློབ་གྲྭའི་ཆེ་ན་ཡོད་ང་ཚོས་ཀྱི Spider གི Web ནང་ལོ་ལ་ཐིམ་བསྡད་ཡ་ནང་བཞིན་ང་ཚོས་ཀྱི་མི་ཚེ་ནང་ལོ་སོ་སོ་ཐིམ་བསྡད་ཡོད་རོ་དེ་ཡིན་དུས་སྐབས་སུ་ལ་ཅིག་གི་ག་དུས་ཡིན་ནི་ངས་ག་རེ་བསམ་གྱི་འདུག་ལབ་ན་སོ་སོ་སོ་ལ་དུས་ཚོད་བཏང་ནི་སོ་སོ་སོ་ལ་དུས་ཚོད་སྤྲད་དེ

ཁྱོད་རང་ཁྱོད་རང་ལ་དུས་ཚོད་ཞིག་སྤྲད་རོགས། ཁྱོད་རང་ཁྱོད་རང་དུས་ཚོད་ཞིག་སྤྲད་ཁྱོད་རང་ཁྱོད་རང་བསམ་བློ་ཞིག་བཏང། ད་ད་ལྟ་བར་དུ་ཁྱོད་རང་ལོ་སུམ་ཅུ་ཙམ་བསླེབས་ཚར་རེད། ཁྱོད་རང་གིས་ད་ལྟ་བར་དུ་ལས་ཀ་ག་རེ་བྱས་ཤག། ད་ལྟ་བར་དུ་མི་ལ་ག་ཚོད་ཕན་ཐོགས་ཤག། ཁྱོད་རང་ལས་ཀ་ག་རེ་བྱས་ནས་ཁྱོད་རང་ལ་སེམས་པ་སྐྱིད་པོ་འདུག་ཁྱོད་རང་ལས་ཀ་འདི་བྱས་པ་ཡིན་ན། ཁྱོད་རང་ལ་བདེ་སྐྱིད་ཐོབ་ཀྱི་འདུག་ཅིག་ཡོད་རེད་བ། སོ་སོ་སོའི་སེམས་ཀྱི་ནང་ལོགས་ལ། དཔེར་ན་མི་ཚང་མ་ལོགས་ཀ་རེད་བ། མི་ཁ་ཤས་ཅིག་གིས་སོ་སོ་སོའི་དུས་ཚོད་བཏང་ནས་ཨ་ནེ་གཅིག་གིས་ས་ཆ་ཁུ་སིམ་པོ། ཨ་ནེ་ཤིང་ནགས་འདྲ་བོ་ད་དེ་འདྲས་ལ་འགྲོ་ཡ་དགའ་པོ་ཡོད་རེད་བ་སོ་སོའི་དུས་ཚོད་བཏང་ནས། མི་ཁ་ཤས་མི་འདྲ་མི་འདྲ་དེ་འདྲ་ཐུག་ནས་སྐད་ཆ་བཤད།

ནི། ཁྱོད་རང་སོ་སོ་སོ་ཀྱི་ཚོང་ཁང་ཡོད་ན་རེད་ད་ག་རེ་ཡོད་པ་ཡིན་ན་ཡང་པེ་ཤག་བཟོ་ཡ་གི་ལས་ཀ་བྱེད་ཡོད་རོགས་ཨ་འོ་འདི་ཆུ་ཚོད་གཅིག་རིང་ག་ཟུར་ལ་བཞག་ནས་ཨ་ནི་ཁྱོད་རང་ཁྱོད་རང་ལ་ཁྱོད་རང་ག་རེ་བྱེད་ཡ་དགའ་བོ་ཡོད་རོགས་ཨ་ནི་ཁྱོད་རང་ག་རེ་བྱས་ནས་ཨ་ནི་སོ་སོའི་སེམས་ལ།